བྱས་ཙམ། དེ་འདྲའི་རྟགས་དེ་ལ་ལྡོག་ཁྱབ་འཁྲུལ་བ་མེད་པ་ད་ཅན་མ་ལྡོག་ཁྱབ་འཁྲུལ་མེད་གྲུབ་ཡོད་བ་མ་རེད། མ་འགྲོ་ཁྱོད་རང་ལྟར་ན་གྲུབ་པ་ཡིན་པར་ཐལ། རྟགས་དེ། ཨ་ནི། འོ། ག་རེ་རེག་བྱ་བཏང་སྙོམས་པ་དང་མི་ལྡན་ཏེ་ཤར། དེ་ནི་ག་རེ་ཡོང་གོ། རེག་བྱ་བཏང་སྙོམས་པ་ཁོ་ནི་ག་རེ་ཡོང་གོ་དེ་ལ། རྟགས་མི་མཐུན་ཕྱོགས་ལ་ཨ་ནི་དེ་འདྲ་ཕྱོགས་དེ་འདྲ་ཁྱོད་ག་རེ་ཡོང་གོ་ཕྱོགས་ཆོས་ཅན་དུ་སོང་བའི་གང་ཟག་བར་ཆད་ཞེ་དྲག་པ་ཁོ་རང་ཚུགས་བཞག་གོ་རང་གི་ཚུགས་བཀོད་པར་བ་དེ་དང་གཅིག་བཅས།

མ་མཐོང་བས་ཅེས་ལབ་པར་ཁུལ་ལབ་རེད། དེ་རེད་བ། ད་ཡིན་དུས་ཙང། ཡིན་རྒྱུ་རེད་དེ་དེ་ཡིན་པ་རེད། འོ་རེད་ད་ལས་དྲུག་གི་གཤམ་དེ། དེ་སྒྲུབ་པ། ལྡོག་ཁྱབ་འཁྲུལ་པ་མེད་པ་ཅན་དུ་ཐལ། དེ་ལ་ཡང་མི་མཐུན་ཕྱོགས་ལ་མ་མཐོང་ཙམ་ཡོད་པའི་ཕྱིར། ཟློག། འདོད་ཟེར་ན་དེ་ལ་ལྡོག་ཁྱབ་འཁྲུལ་མེད་ཡིན་པ་དེ་ཚོ་སློབ་དཔོན་གྱི་རླུང་གི་རབ་བྱེད་ལས་གལ་ཏེ་མ་མཐོང་བ་ཙམ་གྱིས་མཐོང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ། ཞེས་རེད་བ། ལྡོག་ཕྱོགས་ཅན་དུ་སོང་བའི་གང་ཟག་ཁོས་རྟགས་དེ་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་ལྡོག་ཁྱབ་གྲུབ་ཟེར་ན་མི་རིགས་ཟེར་ནས་གསུངས་བཞག་འདུག་པ། ཞེས་བཀག་པ་མི་རིགས་པར་འགྱུར་རོ། ཡང་སློབ་དཔོན་གྱིས་སྣང་རུང་ལ་མ་མཐོང་བས་འགོག་ཏུ་ཆུག་ཀྱང་སྣང་རུང་ཟེར་ན་མཐོང་བའི་ས་ཆུ་མེ་གསུམ་པོ་ཁོ་ལ། སྣང་རུང་དུ་འགོག་ཏུ་ཆུག་ན་ཡང་སྣང་དུ་རུང་བ་ལས་མི་སྣང་བའི་ཕྱིར། ཟེར་ནས་འོ་འགོག་ཏུ་ག་རེ་འོ་མ་མཐོང་བ་ཙམ་གྱིས་མཐོང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ་ཞེས་པ་སློབ་དཔོན་གྱིས་སྣང་རུང་ལ་མ་མཐོང་བས་འགོག་ཏུ་ཆུག་ན་ཡང། སྣང་མི་རུང་གི་གཞི་ལ་གང་གིས་འགོག་ཅེས་དྲིས་པ་ན་དེ་ཡང་མ་མཐོང་བས་འགོག་གོ་ཞེ་ན། ནི་དག་ཀུན་བཏུས་ལས། ཀུན་བཏུས་ལས། གང་ཡང་གལ་ཏེ་མ་མཐོང་བ་ཙམ་གྱིས་མི་སྣང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ། རེད་བ། ད་ལྟ་སློབ་དཔོན་ཕྱོགས་གླང་གིས་འགོག་ས་དེ་མཐོང་བའི་ས་ཆུ་མེ་གསུམ་པོ་ཁོ་སྣང་རུང་རེད་བ། ཁོ་ལ། རེག་བྱ་བཏང་སྙོམས་པ་དང་མི་ལྡན་ཏེ། མ་མཐོང་བའི་ཕྱིར་ཟེར་ན་དེ་ལ་བཏང་ཡང་ད་རིགས་ཀྱི་མ་རེད། སློབ་དཔོན་ཕྱོགས་གླང་གིས་གལ་ཏེ་མ་མཐོང་བ་ཙམ་གྱིས་མཐོང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ་ཞེས་ནི། ད་ལྟ་དེ་ལ་ག་རེ་འགོག། སྣང་རུང་ལ། ག་རེ་འགོག་དེ།

དེ་མི་ལྡན་པ་ཁོ། མ་མཐོང་བས་འགོག་ན་དེ་གཅིག་པ་རེད་འགྲོ། འོ་ན་གང་གིས་འགོག་གི་རེད་ཟེར་ན་དེ་ལ་ཡང། འོ། མ་མཐོང་བས་འགོག་གི་རེད། ཁོ་ལ་མ་མཐོང་བས་ཟེར། མ་མཐོང་བ་ཙམ་གྱིས་མི་སྣང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ་ཞེས་གསུངས་སོ། ད་མདོར་ཟེར་ན་ད་ལྟ་འདི་གཉིས་ཀ་ལོ་གཅིག་པ་རེད། མཐོང་བའི་རྫས་ཀྱི་ས་ཆུ་མེ་རླུང་གསུམ་པོ་ཁོ་ལ། རེག་བྱ་བཏང་སྙོམས་པ་མེད་དེ། མི་ལྡན་ཏེ་མ་མཐོང་བའི་ཕྱིར་ཟེར་ན་ཡང་འགྲིག་གི་རེད། མ་མཐོང་བའི་རྫས་གཞན་དག་དེ་ཚོ་ལ་ཡང། རེག་བྱ་བཏང་སྙོམས་པ་མི་ལྡན་ཏེ་མ་མཐོང་བའི་ཕྱིར་ཟེར་ན་ཡང་དོན་དག་ལ། མ་མཐོང་བ་ཙམ་གྱིས་མེད་པར་འགྲུབ་ཐུབ་ཀྱི་མ་རེད་ཟེར་གཅིག་པ་ཀ་རེད་ད་ཞེས་གསུངས་སོ། སྔ་མ་ཀུན་བཏུས་སུ་དྲངས་པ་འདི་དག་ཡ་གི་དེ་རེད། རེད་བ། གལ་ཏེ་མ་མཐོང་བ་ཙམ་གྱིས་མཐོང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ་ཞེས་པ་དེ་ཀུན་བཏུས་ཀྱི་ལུང་ཞིག་དྲངས་ད་དྲངས། རེད་བ་ག་ཚོད་ཀུན་བཏུས་ཀྱི་ལུང་དེ་དྲངས་པ་དེ་ག་རེ་ཟེར་ན། འོ་དེ་འདྲ། ལུང་ཀུན་བཏུས་སུ་དྲངས་པ་ནི། འོ་རབ་བྱེད་ཐོར་བུ་བ་དྲངས་རབ་བྱེད་ཐོར་བུ་བ་དྲངས་ཡིན་ཙང་རླུང་གི་རབ་བྱེད་ཟེར་བྱེད་ནི་ཁོ་དེ་འདྲ། རབ་བྱེད་དུ། རླུང་གི་རབ་དབྱེ་གྱི་ལུང་རེད་བ། ད་ཐ་མ་ཐ་མ་དེ། ཡ་གི་བྱས་བཏུད་ད་ག་རེ་མགོ། རིགས་སྒོ། ཚད་མ་རིགས་སྒོ་དང། དེ་ནི་གཤམ་མ་ཐ་མ་ཐ་མ་དེ་རླུང་གི་རབ་དབྱེ་གཉིས་ལས་བཤད་པ་རེད་དཀྱིལ་མ་བཞི་དེ་ཀུན་བཏུས་དང་ཀུན་བཏུས་རང་འགྲེལ་ད་ཀུན་བཏུས་ཁོ་ན་དང་མ་རེད་ཀུན་བཏུས་རང་འགྲེལ་གྱི་ལུང་བཞི་དེ་དྲངས་པ་རེད། དེ་དྲངས་ཡོང་དུས་ད་དེ་ཀུན་བཏུས་ཟེར་ན་ད་ལྟ་དེ་ལ་ཀུན་བཏུས་ཟེར་ན་ད་གཤམ་མ་དེ་ལ་ཀུན་བཏུས་ཀྱི་དྲངས་པ་རེད་ད་ཡ་གི། རླུང་གི་རབ་དབྱེ་དྲངས་པ་རེད་དེ་གཉིས་མ་དེ་ཕལ་ཆེར་འདྲ་པོ་འདྲ་པོ་འདུག་བ་ཡིན་དང་ད་སྔ་མ་དེ་ག་རེ་ཟེར་ན། ཚད་མ་ཀུན་བཏུས་སུ་མ་འདུས་པའི་གནས་སྐབས་ཀྱི་དེ་ནི་རླུང་གི་རབ་དབྱེ་བྱེད་བ་རེད་བ་དེ་རེད་བ་ཚད་མ་ཀུན་བཏུས་སུ་འདུས་ཡོང་དུས་ད། དེ་འདྲ་ཡི་གེ། རིགས་སྒོ་དང་ཚད་མ་ག་རེ་ཟེར་རླུང་གི་རབ་དབྱེ་ལ་སོགས་ད་སློབ་དཔོན་ཕྱོགས་གླང་གི་རྩོམ་ཞིག་གཞུང་མང་པོ་ཅིག་ཁོ་ཚོ་ཚུར་གཅིག་ཏུ་བསྡུས་པ་ཁོ་ཡིན་ཙང་ན་དེའི་ཁྱད་པར་འདུག་ཟེར་ཡ་ཡིན་པ་རེད་ཚིག་ཀོ་ཏོག་ཙམ་མི་འདྲ་འདུག་བ་མ་མཐོང་བ་ཙམ་གྱིས་མཐོང་བ་དག་ལ་འགོག་པ་བྱེད་ན་དེ་ཡང་རིགས་པ་མ་ཡིན་གཅིག་བྱས། གཤམ་མ་དེ་ལ། གལ་ཏེ་མ། མི་སྣང་བ་དག་ལ་ཡང་འགོག་པ་བྱེད་ན། རེད་བ་མ་མཐོང་བ་ཙམ་གྱིས་མི་སྣང་བ་དག་ལ་འགོག་པ་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ་ཞེས། ལུང་མི་འདྲ་གཉིས་ཡོད་ཙང་གཤམ་མ་དེ་ཀུན་བཏུས་སུ་ཁོ་རང་རབ་བྱེད་ཐོར་བུ་སྒང་ག་ཚུར་བསྡུས་པ་བྱས་ད་སྔ་མ་ཡ་གི་རླུང་གི་རབ་དབྱེའི་ལུང་དེ་རེད་དོན་དག་ལ་ད་ཁོ་གང་ཅི་ཀུན་བཏུས་ནང་ལ་དོན་དེ་འདྲ་པོ་ཞིག་ད་ཡོང་གི་རེད་བ། ག་རེ་ཟེར་རླུང་གི་རབ་དབྱེ་གྱི་དོན་དག་སྒང་ག་ཚུར་བསྡུས་ནས་ཀུན་བཏུས་ནང་ལ་ཚུར་བཀོད་པ་རེད་བ། སྔ་མ་ཀུན་བཏུས་སུ་དྲངས་པ་ནི་ཞེས་ནི་རབ་བྱེད་ཐོར་བུར་དྲངས་པ་ཡིན་ཐོར་བུ་བར་དྲངས་པའོ་ད་གང་ཡང་རླུང་གི་རབ་དབྱེའི་ལུང་དེ་དྲངས་རེད། བྱེ་བྲག་པས། ད་ཕྱི་མ་དེ་ཀུན་བཏུས་རང་ཡིན་པ་བྱས་ཀུན་བཏུས་ལས་གསུངས་པ་ཚིག་གཅིག། བྱེ་བྲག་པས། སྣང་དུ་རུང་མི་རུང་གི་ས་ཆུ་མེ་རླུང་ལ། ད་དེ་ན་སྣང་རུང་གི་གཞི་དང་སྣང་དུ་མི་རུང་གི་གཞི་གཉིས་བཞག་ཡོད་རེད། ས་ཆུ་མེ་གསུམ་པོ་དེ་མཐོང་བའི་རྫས་ས་ཆུ་མེ་གསུམ་རེད། འོ་དེ་རེད། ད་རླུང་དེ་ཁོ་རང་གིས་ད་གར་བ་མ་མཐོང་བའི་རྫས་ཡིན་ན་འོ་ཐུག་བཞག་གི་ཡོད་ཡིན་པ་རེད་དོ་ཟེར་ན་དེ་རེད། བྱས་ཙང་ན་བྱེ་བྲག་པས་སྣང་དུ་རུང་མི་རུང་གི། ས་ཆུ་མེ་རླུང་ཙམ་ལ། བྱས་ཙང་སྣང་དུ་རུང་མི་རུང་གི། སྣང་དུ་རུང་མི་རུང་ཟེར་ཡ་ཀོ། ས་ཆུ་མེ་གསུམ་པོ་དེ་སྣང་དུ་རུང་བ། བྱས་རླུང་དེ་སྣང་དུ་མི་རུང་བ་དེ་ཁོ་རང་གི་གཟུགས་ཡོད་ས་རེད་བ། མེ་རླུང་ཙམ་ལ། གཟུགས་ཡོན་ཏན་དུ་ལྡན་པས། མཐོང་བའི་རྫས་ཞེས་བྱའོ། དེ་འདྲ་དེ་ལ་ཀོ་གཟུགས་ལྡན་པ་གཟུགས་དང་ལྡན་པ་ཡིན་ཙང་ཀོ་མཐོང་བའི་རྫས་ཞེས་བྱའོ། དེས་ན་རླུང་གི་རབ་བྱེད་ཀྱི་དོན། འདིར་བཤད་པ་མཐོང་བ་ལ་ཞེས་སོ། གལ་ཏེ་མ་མཐོང་བ་ཙམ་གྱིས་མཐོང་བ་དག་ལ་འགོག་ན་དེ་ཡང་རིགས་པ་མ་ཡིན་ནོ་ཟེར་རོ། མཐོང་བ་ལ་ཞེས་པས་སྣང་དུ་རུང་མི་རུང་གི་ཆོས་གསུམ་པོ་ཙམ་ལའང་མ་མཐོང་བས་མེད་པར་སྒྲུབ་པ་འགོག་པར་མཛད་པ་ལ། སྣང་དུ་རུང་མི་རུང་གི་ཆོས་གསུམ་པོ་ཙམ་ལ་ཟེར་དེ་ག་རེ་བཞག་ཟེར་ན་ས་ཆུ་མེ་གསུམ་པོ་དེ་བཞག། དེ་ལ། རེག་བྱ་བཏང་སྙོམས་པ་ཁོ་མེད་པའི་རྒྱུ་མཚན་ལ་མ་མཐོང་བས་ཅེས་འགོག་པ་རེད་དེ་འགོག་པ་ཡིན་པ་ན་ཀུན་བཏུས་ཀྱིས་དེ་མ་མཐོང་བ་ཙམ་གྱིས་དེ་ལ་མེད་པར་སྒྲུབ་ཐུབ་ཀྱི་མ་རེད་ཅེས་ཀུན་བཏུས་ཀྱིས་བཀག་པ་རེད། ཀུན་དུ་དུག་ཅེས་སྒྲུབ་པ་ལ་འགོག་པར་མཛད་ལ། རླུང་གི་རབ་དབྱེ་ལ། ཀུན་བཏུས་ཀྱིས་དེ་འདྲ་གཤམ་མ་དེ་ལ་མི་སྣང་བ་གལ་ཏེ་མི་སྣང་བ་དག་ལ་ཡང་མཐོང་བ་ག་ཡང་གལ་ཏེ་མ་མཐོང་བ་ཙམ་གྱིས་མི་སྣང་བ་དག་ལ་འགོག་པར་བྱེད་ན་དེ་ཡང་རིགས་པ་མ་ཡིན་ནོ་ཟེར་འོ་དེ་ག་རེ་ཟེར་ན་སྣང་མི་རུང་ལ་བྱེ་བྲག་ཏུ་དགག་པར་མཛད་པ་རེད།

རླུང་གི་ཡོན་ཏན་གོ། མེད་ཁོ་རང་ཕྱི་རྒོལ་དེས་མ་མཐོང་བའི་རྒྱུ་མཚན་གྱིས་མེད་པར་གྲུབ་པ་རེད་དེ་སྒྲུབ་ཐུབ་ཀྱི་མ་རེད་འགོག་ཐུབ་ཀྱི་མ་རེད་ཟེར་ནས་ཡོད་པ་དེ་འགོག་ཐུབ་ཀྱི་མ་རེད་གསུངས་ན། དགག་གཞི་དང་དགག་བྱའི་ཆོས་གཉིས་ཀ་སྣང་དུ་མི་རུང་བ་ལ་དེ་བས་གཤིན་རྗེ་མ་མཐོང་བ་ཙམ་གྱིས་འགོག་ཐུབ་ཀྱི་མ་རེད་དགག་གཞི་སྣང་རུང་ཡིན་མཁན་གྱི་སྟེང་དུ། དགག་བྱའི་ཆོས་གོ། སྐབས་ཀྱི་ཕྱི་རྒོལ་དེས་མ་མཐོང་བའི་རྒྱུ་མཚན་གྱིས་འགོག་མི་ཐུབ་ཟེར་ལབ་ཐབས་ན། དགག་གཞི་སྣང་དུ་མི་རུང་གི་སྟེང་དུ་དང་དགག་བྱའི་ཆོས་དེ་ཕྱི་རྒོལ་དེས་མ་མཐོང་བའི་རྒྱུ་མཚན་གྱིས་མེད་པ་ད་ག་ནས་སྒྲུབ་ཐུབ་ཀྱི་རེད། སྤྱིར་བཏང་ག་རེ་རེད་ཟེར་ན་དཔེར་ན་འོ་རེད་ད་ང་རང་ཚོ་བུམ་པ་ལྟ་བུ་བུམ་པ་མཚན་མ་མེད་པའི་བུམ་པས་དག་པའི་ས་ཕྱོགས་བྱས་ན་ཁོ་ང་རང་ཚོ་དགག་གཞི་ཕྱི་རྒོལ་དེའི་མངོན་སུམ་ལ་སྣང་དུ་རུང་བ་དེའི་སྟེང་དུ། བུམ་པ་དེ། ཡོད། ཁོ་རང་ང་རང་ཚོས་མ་མཐོང་བའི་རྒྱུ་མཚན་གྱིས་ཕལ་ཆེར་ཕལ་ཆེར་ད་མི་འདུག་ཟེར་ནས་མེད་པ་སྒྲུབ་ཐུབ་ཀྱི་རེད་བ་ད་ཁྱད་པར་དག་རྒྱུ་མཚན་ཡོད་མ་རེད་ཁ་ཤས་ཁ་ཤས་སེམས་འཁྲུག་པ་ཡོད་རེད་གཞན་པ་དེ་ཚོ་མང་ཆེ་བ་ཀོ་ག་རེ་ཟེར་ན་དགག་གཞི་ཀོ་སྣང་རུང་རེད་བསྡད་རེད། དགག་གཞི་ཀོ་དངོས་སུ་མཐོང་ནས་དེ་ཡི་སྟེང་དུ་བུམ་པ་མ་མཐོང་བའི་རྒྱུ་མཚན་གྱིས། དེ་ནས་བུམ་པ་མེད་པ་དེ་ཧ་ལམ་སྒྲུབ་ཐུབ་རེད་བ་ད་དགག་གཞི་སྣང་དུ་མི་རུང་ན་དེ་ཡི་སྟེང་དུ་དགག་བྱའི་ཆོས་གོ་སྐབས་ཀྱི་ཕྱི་རྒོལ་དེས་མ་མཐོང་བའི་རྒྱུ་མཚན་གྱིས་དེ་ཡི་སྟེང་དུ་འོ་མེད་པར་དུ་སྒྲུབ་ཐུབ་ཀྱི་མ་རེད་གང་ལྟར་ཀྱང། དེ་ཡི་སྟེང་དུ། ཕྱི་རྒོལ་དེ་གིས་མ་མཐོང་བའི་རྒྱུ་མཚན་གྱིས་མེད་པ་ཐག་གཅོད་ས་དེ་ག་རེ་ཐག་བཅད་ཕལ་ཆེར་ཐག་གཅོད་གོ་ད་ག་རེ་ཟེར་ན་དགག་གཞི་སྣང་རུང་ཡིན་མཁན་གྱི་སྟེང་དུ་དགག་བྱའི་ཆོས་དེ་ཕྱི་རྒོལ་དེས་མ་མཐོང་ན་ཕལ་ཆེར་ཕལ་ཆེར་མེད་ཟེར་ལབ་ཆོག་རེད་བ།

དེ་ནི་དེ་ནི་ག་རེ་མགོ་ས་ལ་སོགས་པ་སྤྱིར་བཟུང་ནས་དགག་པ་སྨྲས་སོ་ཞེས་གསུངས་ཏེ། སྔ་མ་ནི་དགག་བྱའི་ཆོས་སྣང་རུང་དང་ཞེས་ད་དེའི་བར་ཡ་གན་ས་ཆུ་མེ་གསུམ་པོ་དེ་ཆོས་ཅན་རེག་བྱ་བཏང་སྙོམས་པ་མི་བརྟེན་ཏེ་ཟེར་རེག་བྱ་བཏང་སྙོམས་པ་ཁོ་དགག་བྱའི་ཆོས་ལ་འགྲོ་གི་རེད་བ་འོ་ཁོ་སྣང་རུང་དང། དེའི་རང་བཞིན་གྱི་ཡུལ་ནི་དགག་གཞི་སྣང་རུང་ངོ་ཟེར་ས་ཆུ་མེ་གསུམ་པོ་དེ་མཐོང་བའི་རྩའི་ས་ཆུ་མེ་གསུམ་པོ་དེ་སྔར་སྣང་རུང་རེད་དེ་ཙམ་ལ་འགོག་པ་མིན་པ། བྱེ་བྲག་པས་སྣང་དུ་རུང་མི་རུང་གི་སྤྱི་བཟུང་ནས་འོ་དགག་པ་སྨྲས་པས་མི་རིགས་པའོ། དེ་ཙམ་ལ་འགོག་པ་མིན་པར་བཤད། བྱེ་བྲག་པས་སྣང་དུ་རུང་མི་རུང་གི་སྤྱི་བཟུང་ནས་དགག་པ་སྨྲས་པས་མི་རིགས་པ། བྱེ་བྲག་པས་མཐའ་གཞན་འགོག་པའི་རིགས་པས་ད་དེ་རེད། ཡིན་རྒྱུ་རེད་དེ་ག་རེ་ཟེར་ན་ད་དེ་ཡིན་པ་རེད། རེག་བྱ་བཏང་སྙོམས་པ་དེ་རླུང་ལ་བརྟེན་ཤག་ཟེར་ས་ཆུ་མེ་གསུམ་གྱི་ནང་མ་རེད་ས་ཆུ་མེ་རླུང་བཞིའི་ནང་ནས་རླུང་གི་ཡོན་ཏན་རེད་ཤག་ཟེར་སྒྲུབ་སྙིང་འདོད་ཡ་རེད་ད་ཡིན་རྒྱུ་རེད། རླུང་གི་ཡོན་ཏན་རེད་ཤག་སྙམ་དུ་སྒྲུབ་སྙིང་འདོད་ནས་འོ་དེ་ས་ཆུ་མེ་གསུམ་པོ་དེ་ལ་དེ་ནི་རེག་བྱ་བཏང་སྙོམས་པ་དེ་ཡོད་མ་རེད་མེད་དེ་ཁོ་མ་མཐོང་བའི་ཕྱིར་ཟེར་མེད་ད་ཡང་དེ་རེག་བྱ་བཏང་སྙོམས་པ་ཁོ། འབྱུང་བ་བཞི་པོ་གང་རུང་གཅིག་གི་ཡོན་ཏན་ནི་རེད་ཤག་དེ་དེ་ས་ཆུ་མེ་གསུམ་གྱི་ཡོན་ཏན་མ་རེད་ཟེར་དུས། ད་རླུང་གི་ཡོན་ཏན་འོས་མེད་བཞིན་སྒྲུབ་སྙིང་འདོད་ད་རླུང་གི་ཡོན་ཏན་རླུང་དེ་ལ། སྤྱིར་བཏང་ས་ཆུ། ད་ལྟ་ཁོ་རང་འོ་བྱེ་བྲག་པའི། ཤེས་བྱ་དེ་ལ་ཉི་ཤུ་རྩ་བཞི་ཟེར་ནི་གཅིག་ཁྱེད་དང་གཅིག་ད་ཤེས་བྱ་ཚིག་གི་དོན་དྲུག་ཟེར།

བྱེ་བྲག་པའི་མཐའ་གཞན་འགོག་པའི་རིགས་པས་ཟེར་སོང་ང། མཐའ་གཞན་འགོག་པའི་རིགས་པ་དེ་ག་ཟེར་ན་ཁོ། རེག་བྱ་བཏང་སྙོམས་པ་ཁོ། ཟེར་ནི། རྫས་གཅིག་གི་ཡོན་ཏན་ནི་རེད་ཤག་ཡིན་དུས་ཙང་ས་ཆུ་མེ་གསུམ་གྱི་རྫས་ཡོན་ཏན་མ་ཡིན་ན་དོན་གྱིས་ད་རླུང་གི་ཡོན་ཏན་མ་གཏོགས་འགྲོ་ས་མི་འདུག་ཟེར་ནས་མཐའ་གཞན་འགོག་པའི་རིགས་པས། རེག་བྱ་བཏང་སྙོམས་པ་འབྱུང་བའི་ཡོན་ཏན་དང། འབྱུང་བའི་ཡོན་ཏན་རེད་ཤག་དེའི་ནང་ནས་རླུང་ལ་བརྟེན་པ་སྒྲུབ་སྙིང་འདོད་ནས་ཆོས་གསུམ་ལ་བརྟེན་པ་འགོག་ཟེར་ས་ཆུ་མེ་གསུམ་ལ་བརྟེན་པ་དེ་འགོག་གི་ཡ་རེད་བཀོད་པ་ཡིན་ནོ་ཞེས་བཏགས་ཏེ།